ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ནི་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་སྐལ་སའི་གི་རྒྱ་དེ

ལ། ང་ཡིས་ཨ་ས་ཡིས་སི་མིན་གྱི་ཡབ་ཡེ་ཤུ་གི་ལས་ནས་བཀྲ་ཤིས་བདེ་ལེགས་ཞེས་ཞུ་གི་ཡིན་ནོ་ཞེས། མི་མང་ལྷན་རྒྱས་རྣམ་པ་ཚོ་གསན་ཞུ་རོགས་གནང། དེ་རིང་གི་དེ་ལས་ནས་ཚང་མ་རེ་ཌི་ཡོ་ཉན་མཁན་གྱི་མི་མང་གི་རེད་དེ་རེ་ཌི་ཡོ་ཉན་མཁན་གྱི་མི་མང་ཚང་མ་ལ། ང་ཡང་ད། བཀྲ་ཤིས་བདེ་ལེགས་ཞེས་ཞུ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ང་ཡང་དེ་རིང་དཀོན་མཆོག་གི་འགྲོ་སྟངས་དང་ཁོང་ཚོའི་གི། ཆ་ལུགས་གི། ཐོག་ཡོན་གི་ཐོག་ནས་ཡང་ཁོ་ལ་ང་སྨོན་ལམ་དང་པོ་ཞིག་ཞུ་གི་ཡིན་ནོ་ཞེས། མི་མང་ལྷན་རྒྱས་རྣམ་པ་ཚོ། ཁྱེད་ཚོ་མི་མང་ཚང་མའི་གི་བར་ལ། ཡབ་ཡེ་ཤུ་གི་བཀའ་དེ་བརྗོད་པའི་གི་ཐོག་ལ་ཁོང་ཚོའི་གི་གནང་གི་གི་འགྲོ་སྟངས་དེ་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ལ་ང། ཡང། ཕྱི་ལོ། འོ་དེ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ལ་ཕུལ་གི་ཡིན། ང། ཁོང་ཚོའི་འགྲོ་སྟངས་དང་ཁོང་ཚོའི་བྱས་པའི་གི་ཁྱད་མཚར་གོ་ཏེ། ཁྱེད་ཚོ་གི་རོགས་རམ་གནང་ཞེས་ང་ཁྱོད་ཀྱི་བཀའ་དེ་མི་མང་ཚང་མའི་གི་བར་ལ་ཕུལ་དགོས་ཡོད་དོ་ཞེས་དེའི་ཕུལ་དགོས་ཐོག་ལ་ཁྱོད་ཀྱི་རོགས་རམ་གནང་ཞེས་ཨ་མིན་མི་མང་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་ང་ཡང་ཡབ་ཡེ་ཤུ་བླ་ན་མེད་པའི་དཀོན་མཆོག་གིས་མི་ཚང་མའི་ནང་ཁྱེད་རང།

ཨེ་དེན་གྱི་ལྡུམ་ར་ཡིན་རེད། བླ་ན་མེད་པའི་དཀོན་མཆོག་ནི་ཡང་དག་པ་རེད། ཁོང་གིས་ཁོ་ཚོ་ལ་གནས་ཚུལ་ཡག་པོ། ཤ་སྟག་འབྱུང་བའི་འདོད་པ་ཡོད་རེད། ཁོ་ཚོ་ག་རེ་བྱེད་དགོས་པ་དང་མི་དགོས་མི་དགོས་པ་བླ་ན་མེད་པའི་དཀོན་མཆོག་གིས་ཨ་དམ་དང་ཧ་བ་ལ་བླ་མེད་པའི་བླ་ན་མེད་པའི་དཀོན་མཆོག་གི་ཁ་ལ་ཉན་དང་མ་ཉན་པའི་གི་ནུས་པ་ཡོང་བ་རེད། བདུད་ཀྱིས་བླ་ན་མེད་པའི་དཀོན་མཆོག་དང་ཁོང་གི་ནང་མི་ལ་དད་པོ་བྱེད་ཀྱི་ཡོད་རེད། བདུད་དེ་ནི་ཁོ་ཚོ་ཡི་ལྡུམ་ར་ཡི་ནང་ལ་སླེབས་ནས་སྦྲུལ་གྱི་གཟུགས་པོ་ཡི་ནང་ཞུགས་ནས་སྤྲུལ་བ་རེད། སྦྲུལ་གྱིས་ཨ་ཕ་ལ་ལབ་པ་བླ་ན་མེད་པའི་དཀོན་མཆོག་གིས་ཁྱེད་རང་ལ་བདེན་པ་བཤད་མི་འདུག། ཨ་ཕ་ཡིས་བདུད་ཀྱིས་ལབ་པ་ལ་ཡིད་ཆེས་བྱས་པ་རེད། ཨ་དམ་གྱི་སྙིང་རྗེ་མི་གོས་པ་བཤད་ཀྱི་རེད། ཡིན་ན་ཁྱོད་བླ་ན་མེད་པའི་དཀོན་མཆོག་གི་ཁ་ལ། ཁ་ལ།

ཡིབ་པའི་གི་ཐབས་ཤེས་མང་པོ་བྱས་པ་རེད། བླ་ན་མེད་པའི་དཀོན་མཆོག་གིས་གསུངས་པ་ཨ་དམ་ཁྱེད་རང་གིས་སྡིག་པ་བསགས་པ་རེད། ད་ཁྱེད་ཚོ་གི་ལྡུམ་ར་བཞག་ནས། འགྲོ་དགོས་རེད། འཛམ་བུ་གླིང་སྐྱིད་པོ་ཞེ་དྲག་ཡོང་པའི་གི་ཚབ་ལ་འཛམ་བུ་གླིང་སྐྱོ་པོ་ཆགས་པ་དང། དགའ་པོ་ཡོང་པའི་གི་ཚབ་ལ་མ་དགའ་བ་ཆགས་པ་རེད། མི་རྣམས་ཕར་ཚུར་གསོད་རེས་ཡང་འགོ་བཙུགས་པ་རེད། ཨ་དམ་དང་ཨ་ཕ་ནི་ང་ཚོ་ཚང་མའི་གི་ལྷག། རླབས་ཆེན་གྱི་མེས་པོ་རེད་མི་རིགས་ཚང་མ་ཡང་དེ་ཤུལ་ཡོད། གང་ལ་ཟེར་ན་ཨ་དམ་གྱིས་སྡིག་པ་བསགས་པ་རེད་ང་ཚོ་ཚང་མ་སྡིག་པ་བསགས་པའི་ཕྱིར་འདིར་སྐྱེས་པ་རེད། བླ་ན་མེད་པའི་དཀོན་མཆོག་ལ་དམིགས་བསལ་གྱི་འཆར་གཞི་གཅིག་པ་ཡོད། མི་ཚང་མ་སྡིག་ཅན་ཡིན་ན། ད་དུང་ཡང་ཁོང་གིས་བྱམས་པོ་གནང་གི་ཡོད། བླ་ན་མེད་པའི་དཀོན་མཆོག་གིས་མི་ཡི་ཐག་གཅོད་གནང་གནང་བ་རེད། དེར་བརྟེན་ཁོང་གི་སྲས་མི་ཡུལ་ལ་ཕེབས་པ་རེད། ཡིན་ན་ཡང་ཁོང་གི་ཕ་ལགས་ནི་ཡབ་ཆེན་བླ་ན་མེད་པའི་དཀོན་མཆོག་རེད། ཡེ་ཤུ་ཁོང་གི་ཕ་ལགས་ནི་ཡབ་ཆེན་དཀོན་མཆོག་རེད། དེར་བརྟེན་ཁོང་ང་ཚོ་ནང་བཞིན་འཁྲུངས་ཡོད་པ་རེད་ཁོང་སྡིག་པ་མེད་པའི་མི་ལུས་བཞུགས་པ་རེད། ཡེ་ཤུ་ང་ཚོ་ཡི་སྡིག་པའི་གི་དོན་ལ། གྲོངས་པ་བླ་ན་མེད་པའི་དཀོན་མཆོག་གིས་བཞེད་ཀྱི་ཡོད་རེད། ས་ཆ་ག་བར་མི་རིགས་ཐམས་ཅད་ཀྱི་ཡང་མི་རྣམས་ཀྱིས་སྡིག་པ་བྱས་པའི་གི་ཉེས་པ་ཚང་མ་ཁོང་གིས་ཁྱེར་ཐུབ་ཀྱི་ཡོད་རེད་དེར་བརྟེན་ཁོང་རང་རྒྱང་ཤིང་ལ་གྲོངས་བཅུག་པ་རེད་ཡེ་ཤུ་རླུང་འཚུབ་མེད་པར། བཟོས་པ་དང་ལ་ཟར་ཤི་བ་ནས་བསླངས་པ་རེད་ཁོང་གིས་མི་གྲོད་པ་ལྟོགས་བཞི་སྟོང་ལ་ཁ་ལག་གནང་བ་རེད་མི་བཞི་སྟོང་གིས་དམག་མིས་ཁོང་འཇུས་པ་ལས་སྐྱོབ་ཐུབ་ཀྱི་རེད། བརྡུངས་པ་ལས་སྐྱོབ་ཐུབ་ཀྱི་རེད་རྒྱང་ཤིང་ཐོག་ལ་འཛེར་བརྒྱབ་པ་ལས་སྐྱོབ་ཐུབ་ཀྱི་རེད་ཡིན་ན་ཡང་ཁོང་གིས་ང་ཚོ་ཡི་སྡིག་པའི་གི་ཉེས་པ་ཁྱེར་པའི་གི་ཆེད་དུ་བཀྲོངས། བཅུག་པ་རེད། ཡེ་ཤུ་གི་འཆི་བ་ལས་དེ་ལོག་ཕེབས་དུས་བླ་ན་མེད་པའི་དཀོན་མཆོག་གིས་ཁོང་མི་མི་ལས་ལྷག་པ་ཡིན་པ་བསྟན་གྱི་ཡོད་ཁོང་བཞུགས་ཡོད་པ་ཡིན་ན་ང་ཚོ་ཁོང་མཉམ་དུ་འབྲེལ་བ་བྱེད་ཐུབ་ཀྱི་རེད་དེར་བརྟེན་ཁོང་མི་ལས་ལྷག་པ་ཡིན་པ་བསྟན་གྱི་ཡོད། གནས་ཚུལ། བཟང་པོ་ནི་སུ་ཡང་ཡེ་ཤུ་ལ་ཡི་ཡིད་ཆེས་བྱས་ན་བླ་ན་མེད་པའི་དཀོན་མཆོག་གིས་སྡིག་སེལ་ཡང་གནང་གི་རེད། ཁོང་གིས་ཕུལ་ཚར་པའི་གི་སྡིག་པའི་གི་རིན་པ་ལ་ངོས་ལེན་བྱེད་པའི་གི་ཆེད་དུ་ཁྱོད་རང་གིས་ཁོང་ལ་ཡིད་ཆེས་བྱེད་པའི་གི་ཐག་གཅོད་བྱེད་དགོས། གལ་ཏེ་ང་ཚོ་ཁོང་ང་ཚོ་ཡི་སྡིག་པ་ལ་དགོངས་ཡངས་གནང་བའི་གི་ཆེད་དུ་འགྲོ་འགྲོངས་པ་རེད། ཅེས་གསལ་བསྒྲགས་བྱེད་རྒྱུ་བླ་ན་མེད་པའི་དཀོན་མཆོག་གིས་ཁོང། འཆི་བ་ལས་ཡང་བསྐྱར་ལངས་པ་ལ་ཡིད་ཆེས་བྱས་ན་བླ་ན་མེད་པའི་དཀོན་མཆོག་གིས་ང་ཚོ་ཡི་སྡིག་པ་ལ་དགོངས་ཡངས་གནང་བའི་ཁས་ལེན་གནང་ཡོད། ང་ཚོ་དེ་ལྟར་བྱས་དུས་དམ་པའི་གི་ཐུགས་ཉིད་ང་ཚོ་ཡི་ནང་ལོགས་ལ་བཞུགས་ཡོད་མ་ཤི་ཀ་ཡི་གི་འཚོ་བ་བསྐྱལ་བ་ལ་ནུས་པ་གནང་གི་ཡོད་ང་ཚོ་བླ་ན་མེད་པའི་དཀོན་མཆོག་གི་ནང་མི་མི་ཆགས་ཀྱི་ཡོད་ཉིན་གཅིག་ང་ཚོ་བླ་ན་མེད་པའི་གི་ཆོག་དཀོན་མཆོག་ཡོད་སར་ཞིང་ཁམས་ལ་བརྟན་པར་གནས་པའི་གི། ཆེད་དུ་སླེབས་ཀྱི་རེད། གལ་ཏེ་ཁྱེད་རང་མི་གསར་པ་གཅིག་གི་ཆགས་འདོད་ཡོད་ན་ཁོང་ལ་སྙིང་ནས་ཕེབས་བསུ་ཞུ་དགོས་པ་ཡིན་སྨོན་ལམ་འདི་ཁྱེད་རང་གིས་འདོན་ཆོག་གི་རེད་གཙོ་བོ་ཡེ་ཤུ་ཁྱེད་རང་བླ་ན་མེད་པའི་དཀོན་མཆོག་གི་སྲས་ཡིན་པའི་གི་ང་ཡི་ཡིད་ཆེས་བྱེད་ཀི་ཡོད། ཁྱེད་རང་ཚོ་ཚང་མའི་གི་སྡིག་པའི་གི་རིན་པ་སྤྲོད་པའི་གི་ཕྱིར་དུ་འཛམ་བུ་གླིང་ལ་ཕེབས་པ་ངས་ཡིད་ཆེས་བྱེད་ཀི་ཡོད་དེར་ངའི་ཡི་སྡིག་པ་ཡང་ཆུད་ཡོད། ངས་སྐྱོབ་ཀྱི་ཡོད། ངའི་སྡིག་པ་ནས་སྒྱུར་གྱི་ཡོད། ཁྱེད་རང་གྲོངས་པ་དང་ཡང་བཅས་པ་ད་ལྟ་གསོན་པོ་བཞུགས་ཡོད་པ་ལ་ངས་ཡིད་ཆེས་བྱེད་ཀྱི་ཡོད། གཙོ་བོ་ཡེ་ཤུ་ངའི་སྡིག་པ་ལ་དགོངས་པ་གནང་རོགས་གནང། ཡང་ཁྱེད་རང་གི་དཔེ་དཔེ་ཡག་པོ་ཡི་མི་ཚང་གི་ནང་ང་མི་གཅིག་བཟོ་རོགས་གནང་ཞུ་གི་ཡོད་ཁྱེད་རང་ངའི་ཡི་ནང་ལོགས་ལ་ཕེབས་ན་ཕེབས་ནས་བཞུགས་རོགས་གནང་ངའི་ཡི་སྐྱབས་མགོན་གནང་རོགས་ཞུ་གི་ཡོད་ཨ་མིན། མེད་དེ་ཁོ་ཚོས་གསུངས་གནང་བསྡད་འདུག་མི་མང་ལྷན་རྒྱས་རྣམ་པ་ཚོ་རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་རེད་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་སྨྲས་རེད་དུས་ཚོད་འདི་རེད་རྫོགས་སོང་ད་ཡང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཅི་སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་གི་སན་དེ་གཅིག་ཚང་སྒོ་ཁེར་ནས་ང་མི་མང་ཚང་མའི་གི་བར་ལ་སླེབས་གི་རེད་ཐུགས་རྗེ་ཆེ།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ།

དེ་ལས་རིམ་གྱི་ཐོག་ནས་ཨ་ས་གི་བ་ནི་རེ་ཌི་ཡོ་ཚོགས་པའི་གི་ནང་ནས་ཨིན་ཇོ་གི་འགྲོ་སྟངས་ཅིག་ཁོང་གི་ཆོས་ཀྱི་བཀའ་སློབ་ཅིག་ཁེར་ནས་མི་མང་ཚང་མའི་གི་བར་ལ་ང་སླེབས་ཏེ་ཡོད་པ་ཡིན་པ། ཁྱེད་ཚོ་མི་མང་ཚང་མ་ཡང་འདི་ཅིག་གསན་ཞུ་རོགས་གནང། ཨ་དེ་གི་འགྲོ་སྟངས་ལ་ཅི་ཟེར་ན། ཡབ་ཡེ་ཤུ་གི་དོན་གི་འགྲོ་སྟངས་ཅིག་དཔེ་ཕེབས་ཀི་སྐབས་ལ། ཁོང་ཚོ་བཞུགས་པའི་ས་དེ་དགོན་པ་རེད་དགོན་པ། འོ་ད་ཁོང་ཚོ་དུས་ཚོད་གཅིག་ལ་དགོན་པ་ནང་ལ་ཕེབས་གནང་གི་ཡོད། ཨ་དེ་དགོན་པ་དེ་གཙང་མ་གཙང་རྐྱང་བཟོ་དགོ་གི་ཡོད་རེད། ད་འོ་དགོན་པ་དེ་ནང་ལ་གཙང་མ་བཟོ་ཡི་སྐབས་ལ་ཁོང་ཚོ་ལ་དགོ་མཁན་གི་ཅི་ཚང་ཁོ་ད་འོ་ནང་ལ་འོང་དགོ་གི་ཡོད་རེད།

འདི་གི་འགྲོ་སྟངས་འདི་ལ་ཁྱེད་ཚོ་མི་མང་ཚང་མས་ཀྱི་གསན་ཞུ་རོགས་གནང། ཁྱེད་ཚོ་མི་མང་ཚང་མས་ཀྱི་ཧ་གོ་གོ་དགོ་གི་རེད། ཁྱེད་ཚོ་མི་མང་ཚང་མས་ཀྱི་འགྲོ་སྟངས་ཤེས་དགོ་གི་ཡོད་རེད། ཨོ་འདི་ཤེས་ན་དེ་ནས་ཨོ་འགྲོ་སྟངས་ནང་དེ་ལ་མི་མི། ཀྱི་རེད། ཚང་མ་ཁོ་ནང་ལ་དབྱབ་གོ་གོ་རེད་གོམ་པའི་ནང་ལ་དེ་ནས་ཁོང་གི་ཆོས་ཀྱི་འགྲོ་སྟངས་དེ་བྱེད་དགོ་གི་ཡོད་ཁོང་གི་ཆོས་ཀྱི་འགྲོ་སྟངས་དེ་ཡང་དེ་འབད་དགོ་གི་ཡོད་ནམ་འབད་ན།

ཁོང་གིས་ཆོས་ཀྱི་འགྲོ་སྟངས་གཅིག་ལ་ཟེར་ལས་ཞེས་བས་ན། འདི་ལ་ཕན་ཐོགས་པ་ཞིག་དགོས་ཞེས་ཡོད་ཡོད་མེད་མེད་ཡབ་ཡེ་ཤུ་གིས་གསུངས་གནང་བསྡད་འདུག་ཡ་ད་དེ་རིང་གི་འགྲོ་སྟངས་དེ་ང་དེ་རིང་དེ་ལ་རེ་ཞུ་གི་ཡིན་ནོ་ཞེས།

ཞེས་གསུངས། དེ་རིང་གི་འདི་ལས་རིམ་ལ་ཕེབས་གནང་ཟིན་འདི་ལ་ལྷན་རྒྱས་ལྷན་རྒྱས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།